གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནི་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ཌི་སི་རུ་རྟེན་གཞི་བཅས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་གསུམ་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན།

རྒྱ་ནག་གི་དྲ་རྒྱ་གི་རྒྱུད་ནས་བཟོ་བཞིན་པའི་གི་ཉིན་ཚ་དེ་ནི། མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་གྱིས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་བཙོན་འཇུག། དུས་ཡུན་ཚང་ནས་གློད་བཀྲོལ་བཏང་ཡོད་ནའང་མུ་མཐུད་རྒྱ་ནག་གི་ལྟ་རྟོག་ཡོད་པའི་སྐོར་གནས་ཚུལ་ཐོན་གདའ་དེའང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་རྒྱ་ནག་གཞུང་གིས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ལ་རྒྱལ་ཁབ་ཁ་བྲལ་དང་སྤྱི་ཚོགས་ཟིང་འཁྲུག་སློང་བའི་ཉེས་མིང་འོག་ལོ་ངོ་བཞི་དང། ཟླ་དྲུག་གི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་རྔ་བ་སྣང་ཞིག་དགོན་པའི་དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས། རྒྱ་ནག་གི་ཁྲིན་ཏུ་མེན་ཡང་བཙོན་ཁང་ནས་བཙོན་འཇུག་དུས་ཡུན་ཚང་ནས་གློད་བཀྲོལ་བཏང་ཡོད་པ་དང་ད་ལྟའི་ཆ་ལ་ཁོང་གི་ཁ་ཤུལ་སྡེ་བའི་རང་ཁྱིམ་དུ་འབྱོར་ཡོད་པ་ལས་འཕྲོད་བསྟེན་གྱི་གནས་བབ་དང་ཞིབ་ཕྲའི་གནས་ཚུལ་བཤད་ན་སྟབས་བདེ་མིན་སྐོར། ཁོང་དང་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གདའ། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་སྤྱི་ཚེས་གཅིག་ཉིན་གྱི་བོད་ནང་གི་ཆུ་ཚོད་ལྔ་པ་ཙམ་ལ་རིན་ཆེན་ཚུལ་ཁྲིམས་ལགས་རང་ཁྱིམ་དུ་འབྱོར་ཡོད་པ་དང་ད་ལྟའི་ཆ་ལ་མུ་མཐུད་ལྟ་རྟོག་ཡོད་པས་གནས་ཚུལ་ཞིབ་ཕྲ་བཤད་ཐབས་མེད་པའི་སྐོར་འགྲེལ་བརྗོད་གནང་གདའ། དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་རྒྱ་ནག་གི་ཉེན་རྟོག་པས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་མདོ་སྨད་རྔ་བ་ཀ་མདོ་ས་ཚིགས་ནས་འཛིན་བཟུང་བཙན་ཁྲིད་ཀྱིས་ལོ་ངོ་གཅིག་ལྷག་རིང་ཆབ་སྲིད་ཀྱི་སློབ་གསོ་སྤྲད་དགོས་སྐོར་བརྗོད་ནས་བཀག་ཉར་དུ་བཞག་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་གསུམ་པའི་ནང་ཁྲིམས་ཀྱི་འགྲོ་རིམ་དང་ནང་མི་གཉེན་ཉེ་སོགས་ལ་བརྡ་ལན་གང་ཡང་མེད་པར་ཁོང་ལ་རྒྱལ་ཁབ་ཁ་བྲལ་དང་སྤྱི་ཚོགས་ཟིང་འཁྲུག་གི་ཉེས་མིང་འོག་ཁྲིམས་ཐག་བཅད་ནས་རྒྱ་ནག་གི་ཁྲིན་ཏུ་མེན་ཡང་བཙོན་ཁང་དུ་བཅུག་ཡོད་པ་རེད་གདའ། རྒྱ་ནག་གཞུང་གིས་དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་འཛིན་བཟུང་མཛད་དོན་གཙོ་བོ་ནི་ཁོང་ནས་དེ་སྔ་བོད་ཀྱི་སྐད་ཡིག་ཐོབ་ཐང་སྐོར་ཡིག་ཆ་འགྲེམས་སྤེལ་དང་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་ལ་གཏམ་བཤད་སྤེལ་བས་རྒྱ་ནག་གཞུང་གིས་ཐེངས་གསུམ་ཙམ་ལ་ཉེན་བརྡ་བཏང་ཡོད་པ་འབྲེལ་ཡོད་ནས་བརྗོད་ཡོད་པ་རེད་ལ། ཁོང་གིས་དེ་སྔ་འཛིན་བཟུང་མ་བྱུང་གི་སྔོན་ལ་རྩོམ་ཡིག་ཁག་ཞིག་བྲིས་པའི་ནང་པཎ་ཆེན་སྐུ་འཕྲེང་བཅུ་བ་མཆོག་གི་སྐུ་པར་མཉམ་དུ། ངས་ཁྱོད་ལ་རྗེས་དྲན་དང་མྱ་ངན་ཞུ་དོན་ཁྱོད་ཉིད་ང་ཚོའི་སྡུག་བསྔལ་དང་ན་ཟུག་གི་ཆེད་དུ་སྐུ་གཤེགས་སོང་བས། ཡིན་དང་ཡང་ཁོ་བོས་མི་ཚེ་འདི་གནད་འགག་ཅིག་ཏུ་ངོས་འཛིན་བྱེད་བཞིན་མེད་ལ། ཅི་ཙམ་ནུས་པའི་བར་དུ་མི་བུའི་ཐོབ་ཐང་དང་མི་རིགས་ཀྱི་གནས་སྟངས་ཀྱི་ཆེད་དུ་བརྩོན་པ་བྱེད་རྒྱུ་ཡིན་སོགས་བྲིས་ཡོད་པ་རེད་གདའ། དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་ནི་ཁ་ཤུལ་སྡེ་བའི་གཉེར་བ་ཚང་ཟེར་བའི་ཞིང་པའི་ཁྱིམ་ཚང་དཀྱུས་མ་ཞིག་ཏུ་སྐྱེས་ཡོད་པ་དང་ཁོང་དགུང་ལོ་དྲུག་ཙམ་ནས་རྔ་ཡུལ་གྱི་བོན་དགོན་ཆེ་ཤོས་སྣང་ཞིག་དགོན་པ་ལ་ཆོས་ཞུགས་བྱས་ཏེ་དགོན་པ་དེ་སྔར་གྱི་འཛིན་གྲྭར་ཐོན་ཡོད་པ་རེད་གདའ། ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་མིའི་སྒྲིག་འཛུགས་ཀྱི་ཁྱིམ་ཐོ་ཞིབ་བཤེར་གནང་གཏན་འཁེལ་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་སྤྱི་ཚོགས་ཞབས་ཞུའི་ལས་ཁུངས་ཁག་བཞི་ནས་གསལ་བསྒྲགས་གནང་གདའ། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དང་ནང་སྲིད་འཕྲོད་བསྟེན་དང་ཤེས་རིག་ལས་ཁུངས་བཅས་ཀྱི་སྤྱི་ཚོགས་ཞབས་ཞུའི་ལས་ཁུངས་ཁག་གི་ངོས་ནས། སྤྱི་ཟླ་གཉིས་པའི་ཚེས་གཉིས་ཉིན་བཞུགས་སྒར་དུ་གསར་འགོད་གསལ་བསྒྲགས་ཤིག་སྤེལ་ཏེ་རིང་མིན་སྤྱི་ཟླ་གཉིས་པའི་ཚེས་བཅུ་བདུན་ནས་བཟུང་སྟེ་རྒྱ་གར་དང་བལ་ཡུལ་ནང་གི་བོད་མི་བཙན་བྱོལ་བའི་ཁྱིམ་ཐོ་ཞིབ་བཤེར་གནང་རྒྱུ་ཡིན་པ་དང་ཁྱིམ་ཐོ་ཞིབ་བཤེར་འདི་ནི་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་བཞི་མཉམ་རུབ་ཀྱིས་འདས་པའི་ལོ་དྲུག་ཅུའི་ནང་ཐེངས་དང་པོ་ཁྱིམ་ཐོ་ཞིབ་བཤེར་གནང་བ་ཐོག་མ་དེ་ཡིན་པ་དང་དེའི་ནང་རྒྱ་གར་དང་བལ་ཡུལ་ནང་གི་བོད་མི་ཚང་མ་འཛུལ་ཞུགས་གནང་རོགས་ཀྱི་འབོད་སྐུལ་དང་འབྲེལ་ལས་གཞི་འདི་ནི་ལོ་འདི་ག་ཙམ་མིན་པར་འབྱུང་འགྱུར་གྱི་ལོ་བཅུ་ལ་བསམ་བློ་བཏང་སྟེ་འཆར་གཞི་བསྒྲིགས་ཡོད་པ་སོགས་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་འབོད་སྐུལ། གནང་གདའ། ཨ་ནེ། བལ་ཡུལ་དང་རྒྱ་གར་ནང་ལ་ཡོད་པའི་བོད་མི་ཡོངས་སུ་རྫོགས་པ་ཨ་ནེ་འདིའི་ནང་ལོགས་ལ་ཡར་མཉམ་ཞུགས་གནང་རོགས་གནང། ད་མང་པོ་ཅིག་གིས་ཨོ་ད་ང་ཚོ་བོད་མི་སྒྲིག་འཛུགས་ལ་ཡར་ཞུགས་ཞུགས་བྱེད་དགོས་གལ་མེད་ང་དཔལ་འབྱོར་གནས་སྟངས་ཨོ་ཙི་ཡོད་བསམ་བསམ་འདི་འདྲ་ཏན་ཏན་དྲན་སྲིད་ཀྱི་རེད་ཡིན་ན་ཡང་ང་ཚོའི

དྲ་ངོས་སུ་སླེབས་ཡོང་གི་ཡོད་སྐོར་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་མུ་མཐུད་ནས་འགྲེལ་བརྗོད་གནང་གདའ། ཡང་གསར་འགོད་གསལ་བསྒྲགས་དེ་ལ་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་ནས་ཀྱང་ཁྱིམ་ཐོ་གྲངས་བཤེར་དེ་གལ་ཆེ་ཆགས་དོན་ནི་ད་ལྟ་ང་ཚོས་ལས་ཀ་ག་རེ་བྱས་ཀྱང་སྐབས་མཚམས་ལ་འབྲེལ་བ་བྱས་ནས་གྲངས་ཀ་གནང་རོགས་ཞེས་ལབ་བསྡད་པ་ཡིན་ན་རྒྱུན་རིང་པོ་ང་ཚོ་ཚང་མ་སྤྱི་ལུས་ཐེབས་པའི་གནས་སྟངས་ཆགས་ཡོང་གི་ཡོད་པས་དེ་ལས་ཁྱིམ་ཐོ་གྲངས་བཤེར་གྱི་ལས་འཆར་འདི་བརྒྱུད་ནས་ང་ཚོ་ལ་གྲངས་ཐོ་དེ་གནང་ཐུབ་པ་ཡིན་ན་མ་འོངས་པར་ལྷན་ཁང་ཁག་གིས་ལས་ཀ་ཚགས་ཚུད་དང་ཕུགས་རྒྱང་རིང་པོའི་ལས་འཆར་སྒྲིག་རྒྱུ་ལ་ཕན་ཆེན་ཡོད་པ་འགྲེལ་བརྗོད་གནང་གདའ། ཨ་ནེ་ང་ཚོའི་ལག་ཐབས་གྲངས་ཐོ་ག་རེ་ཡིན་པ་དེ་གཅིག་གནང་ཐུབ་པ་ཡིན་ན་མ་འོངས་པ་ལ

ཤའོ་ཆི་གི་སྲིད་འཛིན་གྱི་འགོག་རྒོལ་བཟོ་ཐུབ་ཀྱི་ནུས་པ་ལྡན་ཡོད་ཅེས་བརྗོད་སོང། ད་དུང་ཁོང་གི་གསུང་བཤད་ནང་རྒྱ་ནག་ནི་ཨ་རི་ལ་མཚོན་ན་ཉེ་འོག་གི་འགྲན་ཟླ་ཞིག་ཡིན་པར་ཡིད་ཆེས་བྱེད་ཀྱི་ཡོད་ཅེས་གསུངས་པ་དང་ཆབས་ཅིག་ཨ་རིའི་དྲ་རྒྱ་ཐོག་གི་གང་ན་མེད་པའི་ནུས་ལྡན་ཡོད་པ་དེ་མུ་མཐུད་རྒྱུན་འཛིན་བྱེད་ཀྱི་རེད་བསམ་པའི་ཡིད་ཆེས་བརྟན་པོ་ཡོད་པ་ནན་བརྗོད་གནང་སོང།

མ་དངུལ་ཐེབས་རྩ་ཁང་གི་འགྲེལ་བརྗོད་ནང་ཡོད་པའི་གནས་ཚུལ་ཐོན་གདའ་དེའང་ཁ་སང་སྤྱི་ཟླ་གཉིས་པའི་ཚེས་གཉིས་ཉིན་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱ་ནག་ནང་དཔལ་འབྱོར་གྱི་འགྲོ་རྒྱུག་ཇེ་དལ་དུ་འགྲོ་བཞིན་པའི་གནས་སྟངས་དེ་མུ་མཐུད་དེ་ལོ་བཞིའི་རིང་དེ་ལྟར་གནས་སྲིད་པ་ཞིག་ཡིན་པ་དང་དེ་ནི་ཨེ་ཤ་ཡ་སྟོབས་ཆེ་བའི་རྒྱལ་ཁབ་རྒྱ་ནག་ནང་དངོས་ཟོག་བཟོ་སྐྲུན་གྱི་ཐོན་སྐྱེད་དུ

གསུམ་དང་ཚག་ལྔ་བར་དུ་ཉམས་ཆག་འགྲོ་རྒྱུ་ཡིན་པ་དེ་ནི། ཐོན་སྐྱེད་སྐྱོ་རུ་དང་མི་མང་ལོ་ན་རྒན་ཁོག་ཏུ་ཇེ་མང་འགྲོ་བཞིན་པ་སོགས་ཀྱི་གནས་སྟངས་ཀྱི་ཐོག་ནས་དཔལ་འབྱོར་གྱི་གནས་སྟངས་དེ་ངེས་གཏན་མེད་པའི་གནས་སུ་གྱུར་བཞིན་ཡོད་པའི་གནས་ཚུལ་ཐོན་གདའ། འཛམ་གླིང་ནང་དཔལ་འབྱོར་གྱི་ཐོག་ནས་སྟོབས་ཤུགས་གཉིས་པ་ལ་ངོས་འཛིན་མཛད་བཞིན་པའི་རྒྱ་ནག་ནང། ན་ནིང་ལོ་ནང་དེ་སྔ་ལོ་ངོ་བཅུ་གྲངས་ཀྱི་ནང་གི་དཔལ་འབྱོར་གྱི་འགྲོ་རྒྱུག་དལ་ཤོས་དེ་བྱུང་ཡོད་པ་དང་དེ་ནི་ས་ཁང་ཉོ་ཚོང་གི་བུན་གཡར་སྡེ་ཚན་གྱི་ཐོག་ལ་དཀའ་ངལ་འཕྲད་པ་དེའི་ཐོག་ནས་ཡུལ་བབ་སྲིད་ཇུས་ཀྱི་དངངས་འཚབ་དང་རྒྱལ་སྤྱིའི་ཐོག་ནས་དགོས་མཁོ་དང་ཚོང་གི་འགྲོ་རྒྱུག་ཇེ་ཉུང་དུ་སོང་བ་སོགས་ལ་བརྟེན་ནས་ཡིན་པའི་གནས་ཚུལ་ཐོན་གདའ། ཡང་རྒྱ་ནག་གཞུང་གིས་ཤིང་ཅང་ངམ་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་བའི་ཆོས་དད་རང་དབང་ལ་དམ་དྲག་མཛད་པ་དང་བསྟུན་ནས་ཡུ་གུར་བའི་ཆོས་ལུགས་དང་སྤྱི་ཚོགས་ཀྱི་མཛད་སྒོ་ཡོད་དོ་ཅོག་ལ་རྒྱ་ནག་ཅན་དུ་བསྒྱུར་ཐབས་མཛད་བཞིན་པའི་དམིགས་ཡུལ་ཞིག་ལ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་ངོས་འཛིན་དང་སྦྲགས་རྒྱ་ནག་གི་རྩུབ་སྤྱོད་དེ་ལ་སྐྱོན་བརྗོད་མཛད་ཡོད་ལུགས་གསལ་སྟོན་མཛད་ཡོད་པ་ལ་བརྟེན་ནས་ཨེ་ཤ་ཡའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ། ཁྱབ་ཁོངས་ཀྱི་རྒྱ་ནག་སྡེ་ཚན་གྱི་བར་བརྒལ་འགན་འཛིན་ལྕམ་མཱ་ཡ་ཝང་ལགས་སུ་གོང་གི་གནས་ཚུལ་དེའི་ཐད་ཁ་པར་གྱི་བརྒྱུད་ནས་བཀའ་འདྲི་ཞུས་པ་ལ་ཁོ་མོས་གསུངས་ན། རྒྱ་ནག་གཞུང་གིས་ཆོས་ལུགས་སྐོར་གྱི་སྒྲིག་སྲོལ་ཁག་ལ་བསྐྱར་བཅོས་མཛད་ནས་ཤིན་ཅང་དུ་ཆོས་ལུགས་དང་འབྲེལ་བའི་མཛད་སྒོ་གང་ཅིའི་ཐད་ལ་དམ་དྲག་དང་སྟངས་འཛིན་མཛད་རྒྱུ་དམིགས་ཡུལ་དུ་བཟུང་ཡོད་དུས་ཆོས་ལུགས་དང་འབྲེལ་བའི་སྒྲིག་སྲོལ་བསྐྱར་བཅོས་ཀྱི་སྲིད་ཇུས་དེ་བཞིན་ཁ་སང་ནས་དངོས་སུ་ལག་ལེན་གྱི་ཐོག་ཏུ་བབས་ཡོད་ཅེས

འབོར་ཆེན་ཞིག་ཡོད་པ་དེ་ཚོ་ལ་དམིགས་ནས་ཞི་ཅིན་ཕིང་གིས་གལ་ཆེ་ལ་བརྩི་བའི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་བའི་བསམ་ཚུལ་ཤུགས་ཆེ་མངོན་བཞིན་ཡོད་ཅེས་དང་དེ་བཞིན་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་རྒྱུའི་དམིགས་འབེན་དང་ཁ་ཕྱོགས་གཙོ་བོ་དེ་ཡང་ཆོས་ལ་དད་མོས་བྱེད་སའི་ལྷ་ཁང་དང་ཡང་ན་ཆོས་ལུགས་དང་འབྲེལ་བའི་འདུ་འཛོམས་གང་རུང་ལ་དམར་ཤོག་ཚོགས་པའི་ལྟ་གྲུབ་ཤུགས་ཆེ་དར་སྤེལ་གཏོང་རྒྱུ་དེ་ཡིན་ཞེས་ཁོ་མོས་གསུངས་གདའ། གང་ལྟར་ཆོས་ལུགས་དང་འབྲེལ་བའི་མཛད་སྒོ་གང་འདྲ་ཞིག་ཚུགས་ཀྱང། དང་ཐོག་གོང་རིམ་གྱི་ཆོག་མཆན་ཐོབ་དགོས་པ་དང་དེ་འདྲའི་གནད་དོན་འོག་ཆོས་ལུགས་ཀྱི་མཛད་སྒོ་སྤེལ་ས་ལ་དམར་ཤོག་གི་ལྟ་བ་རྒྱུན་འཁྱོངས་དང་དར་སྤེལ་བྱེད་དགོས་པ་བཅས་མདོར་ན་ཡུ་གུར་བའི་དད་མོས་བྱེད་པའི་ཨིས་ལམ་གྱི་ཆོས་ལུགས་དེ་བཞིན་རྒྱ་ནག་ཅན་དུ་བསྒྱུར་རྒྱུ་ནི་གཙོ་འཛིན་ཞི་ཅིན་ཕིང་གིས་བཅངས་པའི་དམིགས་ཡུལ་དེ་ཡིན་པ་འགྲེལ་བརྗོད་གནང་བ་དང། དེ་བཞིན་ཞི་ཅིན་ཕིང་གིས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་རྒྱུའི་མཐར་ཐུག་གི་དམིགས་ཡུལ་དེ་བོད་མི་རིགས་ཀྱི་ངོ་བོ་དང་བཅས་པ་རྩ་མེད་བཟོ་རྒྱུ་དེ་ཡིན་པ། གནད་དོན་དབྱེ་ཞིབ་པ་དང་རྒྱ་ནག་སྐོར་གྱི་ཉམས་ཞིབ་པ་ཚོས་ངོས་འཛིན་གནང་བཞིན་རེད་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཡང་ཨ་རིའི་ཧྥུ་ལོ་རི་དཱ་མངའ་སྡེའི་ནང་རྒྱ་ནག་གི་མི་སེར་ཡིན་པ་ཚོ་ལ་ས་ཁང་ཉོ་བའི་བདག་དབང་མེད་པའི་ཁྲིམས་གཞི་དེ་ལ་ཨ་རིའི་ཁྲིམས་ཁང་ཞིག་གིས་བཀག་འདོམས་གནང་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཁ་རྩང་སྤྱི་ཟླ་གཉིས་པའི་ཚེས་གཉིས་ཉིན་རོའི་ཏེར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ཨ་རིའི་ཞུ་གཏུག་གི་ཁྲིམས་ཁང་ཞིག་གིས་ཨ་རིའི་ཧྥུ་ལོ་རི་དཱ་མངའ་སྡེའི་གཞུང་གི་ཁྲིམས་ཁང་ཞིག་གིས་སྔ་ལོ་སྤྱི་ཟླ་བརྒྱད་པའི་ནང་རྒྱ་ནག་གི་མི་སེར་ཡིན་པ་ཚོ་ལ་ས་ཁང་ཉོ་བའི་བདག་དབང་མེད་པའི་ཁྲིམས་གཞི་བདམས་ཡོད་པ་དང་ཁྲིམས་གཞི་དེ་བདམས་པའི་སྐབས་སུ་རྒྱ་ནག་གི་མི་སེར་ཡིན་པ་རྒྱ་མི་གཉིས་ཀྱིས་ཨ་རིའི་གྲོང་ཁྱེར་དེ་ནས་ས་ཁང་ཉོ་བའི་བརྒྱུད་རིམ་འགྲོ་བཞིན་པའི་སྐབས་ཡིན་ཀྱང་ད་ཆ་ཨ་རིའི་ཞུ་གཏུག་གི་ཁྲིམས་ཁང་ཞིག་གིས་ཁྲིམས་གཞི་དེ་ལག་བསྟར་བྱེད་ཕྱོགས་དེ་བཀག་འདོམས་བྱས་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཨ་རིའི་ཨེ་ཏི་ལན་ཏྲ་གྲོང་ཁྱེར་ནང་རྟེན་གཞི་བྱས་པའི་ཞུ་གཏུག་གི་ཁྲིམས་ཁང་ཞིག་གི་ཞིབ་དཔྱོད་ལྷན་ཚོགས་ནས་གཟའ་ཕུར་བུ་ཉིན་གསར་བསྒྲགས་བྱས་པའི་ནང་རྒྱ་མི་གཉིས་ལ་ཨ་རིའི་ནང་ས་ཁང་ཉོ་ཚོང་བྱེད་ཆོག་པའི་ཞུ་གཏུག་དེ་ལ་རྒྱལ་ཁ་ཐོབ་ངེས་ཡིན་པར་བརྟེན་ནས་ཨ་རིའི་ཧྥུ་ལོ་རི་དཱ་མངའ་སྡེའི་རྒྱ་ནག་གི་མི་སེར་ལ་ས་ཁང་ཉོ་མི་ཆོག་པའི་ཁྲིམས་གཞི་དེ་ནི་ཨ་རིའི་དབུས་གཞུང་གི་ཕྱིའི་རྒྱལ་ཁབ་ཁག་གི་མི་སེར་གྱི་ས་ཁང་ཉོ་ཕྱོགས་ཀྱི་ཁྲིམས་གཞི་དང་འགལ་འཛོལ་བྱས་པ་ཡིན་པར་འགྲེལ་བརྗོད་གནང་གདའ། Florida མངའ་སྡེའི་སྤྱི་མཐུན་ཚོགས་པའི་མངའ་སྡེའི་སྤྱི་ཁྱབ Ron DeSantos མཆོག་གིས་སྔ་ལོ་སྤྱི་ཟླ་ལྔ་པའི་ནང་རྒྱ་ནག་གི་མི་སེར་གྱིས་ཨ་རིའི་མངའ་སྡེ་དེའི་ནང་ས་ཁང་ཉོ་མི་ཆོག་པའི་ཁྲིམས་གཞི་དེ་ལ་མཚན་རྟགས་བཀོད་ཡོད་པ་དང་སྐབས་དེ་ལ་ཁོང་གིས་ཁྲིམས་གཞི་དེའི་རྒྱ་ནག་དམར་ཤོག་ཚོགས་པའི་ཤུགས་རྐྱེན་འོག་ནས་ཨ་རིའི་མི་སེར་སྲུང་སྐྱོབ་བྱེད་རྒྱུ་ཡིན་པའི་འགྲེལ་བརྗོད་གནང་གདའ། ཡང་རྒྱ་ནག་གི་ཕྱི་ལ་མཛའ་འབྲེལ་མཐུན་ཚོགས་ཀྱི་འགན་འཛིན་ཨ་རི་ནང་བསྐོར་བསྐྱོད་བྱས་ཏེ་ཨ་རི་དང་རྒྱ་ནག་གི་འབྲེལ་བ་ཇེ་བཟང་ལ་གཏོང་ཆེད་འབད་བརྩོན་གནང་བཞིན་ཡོད་པའི་གནས་ཚུལ་ཐོན་གདའ། རྒྱ་ནག་གཞུང་གིས་གཞུང་འབྲེལ་མ་ཡིན་པའི་ལམ་ནས་ཨ་མི་རི་ཀ་ལ་འབྲེལ་བ་བྱེད་ཐབས་བྱེད་བཞིན་པ་ལྟར་རྒྱ་ནག་གི་ཕྱི་ཕྱོགས་ཀྱི་མཛའ་འབྲེལ་མཐུན་ཚོགས་ཀྱི་འགན་འཛིན་གྱིས་ཨ་རི་ནང་བསྐོར་བསྐྱོད་བྱེད་བཞིན་ཡིན་པ་རེད་གདའ། ཕྱེད་གཞུང་འབྲེལ་གྱི་རྒྱ་ནག་མི་དམངས་ཀྱི་ཕྱི་ཕྱོགས་མཛའ་འབྲེལ་མཐུན་ཚོགས་ཀྱི་འགན་འཛིན་ཡང་མིན་གྱིས་སྣེ་ཁྲིད་པའི་འཐུས་ཚབ་ཚོགས་པ་ཞིག་གཟའ་སྤེན་པའི་ཉིན་ཝར་ཤིན་ཀྲོན་ལ་འབྱོར་ནས་ཉིན་གྲངས་བཅུ་གཉིས་ཀྱི་རིང་ལ་ཨ་མི་རི་ཀའི་ནང་སྐོར་སྐྱོད་མགོ་ཚུགས་ཡོད་པ་དང་སྐོར་སྐྱོད་སྐབས། ཨ་རི། ཏེག་སཱས་དང། ནེ་བྷ་དཱ། ཀལི་ཧྥོ་ནི་ཡ། ཝར་ཤིན་ཀྲོན་སོགས་མངའ་སྡེ་ཁག་ལ་འགྲོ་རྒྱུ་ཡིན་པ་རེད།

དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང། རྒྱ་ནག་གཞུང་གིས་བོད་ཀྱི་ཕྱི་ཁོར་ཡུག་ཙམ་དུ་མ་ཚད་ནང་བཅུད་ཀྱི་བོད་མིའི་ངོ་བོ་རྒྱ་ནག་ཅན་དུ་བསྒྱུར་ཐབས་དང་བོད་ཀྱི་ཆོས་དང་རིག་གཞུང་གི་བསྟི་གནས་བོད་ཀྱི་དགོན་སྡེ་ཁག་གི་ཐོག་ལ་སྟངས་འཛིན་དང་དམ་དྲག་གི་སྲིད་བྱུས་འཛིན་བཞིན་ཡོད་པའི་རྒྱབ་ལྗོངས་ཀྱི་དམིགས་ཡུལ་སོགས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེའང་ཉེ་ཆར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ཉིན་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་བདེ་འཇགས་ལྷན་ཁང་ཟེར་བའི་དྲ་རྒྱའི་སྟེང་དེ་དང་འབྲེལ་བའི་གནས་ཚུལ་སྤེལ་བའི་ནང་བོད་རང་སྐྱོང་ལྗོངས་བདེ་འཇགས་ལྷན་ཁང་ཟེར་བའི་སྤྱི་བདེ་ཉེན་རྟོག་པ་ཚོ་ལ་བདེ་སྲུང་ཆེད་ཚོགས་འདུ་ཞིག་བསྐོང་ཚུལ་དང་འབྲེལ་རྒྱུན་གཏན་བཞིན་ཏཱ་ལའི་ཁ་བྲལ་ཤོག་ཁག་ལ་འཐབ་རྩོད་དང་ཁ་བྲལ་གྱི་བྱ་སྤྱོད་ལ་རྡུང་རྡེག་གིས་བོད་ནང་ཞི་བདེ་བརྟན་ལྷིང་གི་ལས་དོན་ལག་བསྟར་དགོས་པའི་ལམ་སྟོན་གྱི་བཀའ་ཁྱབ་གཏོང་བ་སོགས་ཀྱི་ལས་འགུལ་སྣ་ཚོགས་ཤིག་སྤེལ་བཞིན་ཡིན་ལེ་རེད་གདའ། དེ་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འགོ་ཚུགས་པ་དང་འབྲེལ་རྒྱ་ནག་གཞུང་གིས་བོད་ནང་རྣམ་པ་ཅི་རིགས་ཀྱི་སྒོ་ནས་དམ་དྲག་མུ་མཐུད་དང་བོད་མི་ཚོ་དམར་ཤོག་ཚོགས་པའི་ཁ་ལ་ཉན་ཐབས་ཀྱི་ཐབས་ལམ་སྣ་ཚོགས་ལག་བསྟར་བྱེད་བཞིན་ཡོད་པ་དང། དེ་བཞིན་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་དཔལ་ཡུལ་རྫོང་གི་དམར་ཤོག་ལས་བྱེད་པ་ཚོས་ས་ཁུལ་དེའི་དགོན་སྡེ་སུམ་ཅུ་སོ་ལྔ་ཙམ་གྱི་ནང་ཆེད་བསྐྱོད་ཀྱིས་གྲྭ་བཙུན་ཚོ་ལ་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོ་དྲིལ་བསྒྲགས་དང་འབྲེལ་མུ་མཐུད་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་ཁ་བྲལ་བའི་བྱ་སྤྱོད་ཐེར་འདོན་དགོས་པའི་སྐོར་སྐུལ་མ་གཏོང་བའི་གནས་ཚུལ་ཐོན་བཞིན་ཡོད་པ་ལྟར་རྒྱ་ནག་དང་བོད་ཀྱི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་རྒྱ་ནག་གཞུང་གིས་དམིགས་བསལ་བོད་ཀྱི་ཆོས་དང་རིག་གཞུང་གི་བསྟི་གནས་དགོན་སྡེ་ཁག་གི་ནང་ལས་འགུལ་སོགས་སྤེལ་བཞིན་པའི་དམིགས་ཡུལ་ག་རེ་ཡིན་པའི་སྐོར་བཀའ་འདྲི་ཞུ་སྐབས་སུ། ཉིས་སྟོང་བརྒྱད་ཀྱི་རྗེས་ནས་རྒྱ་ནག་དམར་ཤོག་གིས་ད་ཉིས་སྟོང་བརྒྱད་ཀྱི་སྔོན་ལ་བོད་རང་སྐྱོང་ལྗོངས་ལ་འཛིན་པའི་སྲིད་ཇུས་ཡིན་ན་འདྲ་བོད་རང་སྐྱོང་ལྗོངས་ནང་ལོགས་ལ་སྤེལ་བཞིན་པའི་ལས་འགུལ་དེ་ཚོ་དང་བོད་རང་སྐྱོང་ལྗོངས་ཕྱི་ལོགས་ལ་ཡོད་ཡག་གི་ཁམས་དང་ཨ་མདོ་ཕྱོགས་ཀྱི་ས་ཁུལ་དེ་ཚོ་ལ་ཅིག་སྲིད་ཇུས་ཀྱི་སྒང་ནས་ལག་བསྟར་བྱེད་སྟངས་དང་ལས་འགུལ་སྤེལ་སྟངས་ནི་ཏོག་ཙམ་ཁྱད་པར་ཡོད་ཡག་འདྲ་བོ་ཅིག་ཚོར་གི་ཡོད་རེད་བྱེད་སྟངས་འདྲ་བོ་དེ་འདྲ་ཅིག་ཡོད་རེད་དེ་ན་ཉིས་སྟོང་བརྒྱད་ཀྱི་རྗེས་ནས་ཨཱ་ནི་རྒྱ་ནག་དམར་ཤོག་གཞུང་གིས་བོད་ཀྱི་ཐོག་ལ་འཛིན་པའི་སྲིད་བྱུས་ཨཱ་ནི་ཡོངས་ཁྱབ་འདྲ་བོ་ཅིག་ཆགས་རེད་གཅིག་པ་འདྲ་བོ་ཅིག་ཆགས་རེད་ཁོ་རང་ཚོ་བོད་དང་འབྲེལ་བའི་ས་ཁུལ་ཟེར་གྱི་འདུག་བོད་འབྲེལ་ས་ཁུལ་ཟེར་ཡ་ཅིག་ཐ་སྙད་ཅིག་གསར་གཏོད་བྱས་འདུག་ཧྲེ་ཙང་ཟེར་ཡ་ད་དེ་ཚོ་ག་དུས་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་སྲིད་བྱུས་དང་བོད་འབྲེལ་གྱི་ས་ཁུལ་དེ་ཚོ་ད་བོད་འབྲེལ་ས་ཁུལ་ཟེར་ཡ་དེ་ད་བོད་ཀྱི་ཁམས་དང་ཨ་མདོ་བོད་རང་སྐྱོང་ལྗོངས་ནང་ལ་མ་ཚུད་པའི་བོད་ཀྱི་ས་ཁུལ་དེ་ཚོ་རེད།

བོད་ཀྱི་དགོན་སྡེ་དེ་ཚོ་རྒྱ་ནག་དམར་ཤོག་གི་གི་དཔེར་ན་ཏང་གི་སློབ་གྲྭ་འདྲ་བོ་གི་རྣམ་པ་ཆགས་འདུག་ཟེར་ཡ་དེ་རེད་ད་དེ་ལ་རྒྱུ་མཚན་མེད་པ་ཅིག་མ་རེད་རྒྱ་ནག་གཞུང་གི་ཆབ་སྲིད་གི་ལས་འགུལ་སྤེལ་སྟངས་དང་ཨ་ནི་ད་ཉེན་རྟོག་པ་གི་གོ་སྒྲིག་བྱེད་སྟངས་དང་ད་ཁོ་རང་ཚོ་གི་སྲིད་བྱུས་འཛིན་སྟངས་ཚང་མ་སྒང་ནས་དངོས་གནས་ཅིག་ད་དཔེ་དེ་ཆབ་སྲིད་དྲིལ་བསྒྲགས་གི་ལྟེ་གནས་ལྟེ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། བོད་ཀྱི་དགོན་སྡེ་དེ་ཚོ་དེ་ནང་གི་གཅིག་རེད། ཨང་གི་གཉིས་པ་དེ་བོད་ཀྱི་དགོན་སྡེ་དེ་ཚོ་ཚང་མ་བོད་ཀྱི་སྲོལ་རྒྱུན་རིག་གནས་རྒྱུན་འཛིན་བྱེད་ཡག་གི་ད་སློབ་གྲྭ་ཆེན་མོ University འདྲ་བོ་རེད། དེ་འདི་གང་ལ། ད་བོད་མི་རིགས་འདི་རྩ་མེད་བཟོ་དགོས་ན་ཁོ་རིག་གཞུང་སྐད་དང་ཡི་གེ་རྩ་མེད་བཟོ་དགོས་རེད་ཁོ་རིག་གཞུང་རྩ་མེད་བཟོ་དགོས་རེད། ཁོ་རིག་གཞུང་རྩ་མེད་བཟོ་ཡག་ལ། ཨ་ནི་བོད་ཀྱི་སྲོལ་རྒྱུན་རིག་གཞུང་དེ་འཛིན་མཁན་དེ་ཨ་ནི་དགོན་པ་དེ་ཚོ་ཆགས་བསྡད་ཡོད་རེད། དེ་འདི་གང་ལ་རྒྱ་ནག་གཞུང་གིས་ད་སྲིད་ཇུས་ཡོད་ཚད་སྤེལ་ནས་ཨ་ནི་དགོན་པ་དེ་ཚོ་ལ་ཕྱི་དུས་བྱེད་ཡ་དང་དགོན་པ་ད་སྤྲུལ་སྐུ་བླ་མ་དགོན་པ་གི་ད་གྲྭ་བ་དེ་ཚོའི་རྒྱུན་གཏན་གྱི་འཚོ་བ་ཚང་མ་ལ་ཚོད་འཛིན་བྱེད་ཀྱི་ཡོད་ཡ་དེ་ད་ད་ལྟ་སུ་གཅིག་པེ་དེ་ཡོད་ཅིག་རེད། ད་གསུམ་པ་དེ་རྒྱ་ནག་གཞུང་གི་ཉེ་བའི་ལོ་ཁ་ཤས་ནང་ལོགས་ལ་ཨ་ནི་ད་ལྟ་ཡང་སྲིད་གི་སྐོར་དེ་ད་ཞེ་པོ་ཁྱབ་བསྒྲགས་བྱེད་ཀྱི་ཡོད་རེད་ད་མ་འོངས་དེ་ང་ཚོ་སེ་འུར་བ་ད་མ་འོངས་པ་ཡོ་རོབ་ཅིག་ཡང་སྲིད་ལ་འཆར་གཞི་བཟོ་གི་ཡོད་ཡ་དེ་འདི་གང་ལ་ད་དགོན་སྡེ་དེ་ཚོ་གལ་ཆེན་པོ་ཡིན་ཡ་དང་དེ་ཚོ་ལ་ཨ་ནི་ཆབ་སྲིད་གི་ལས་འགུལ་སྤེལ་ཡ་དང་ཨ་ནི་བོད་ནང་ལོགས་གི་ད་ཅིག་མཁས་པ་ཡིན་ཟེར་མཁན་རྒྱ་མི་དམར་ཤོག་གི་མཁས་པ་ཡིན་ཟེར་མཁན་དེ་ཚོ་ཁྲིད་ནས་སོང་སྟེ་ད་དགོན་པ་དེ་ཚོ་ནང་ལ་ཡང་སྲིད་གི་འགྲོ་སྟངས་ཡང་སྲིད་གི་བཙལ་སྟངས་ཡང་སྲིད་ངོས་འཛིན་བྱེད་ཡ་དེ་དབུས་གཞུང་ཀྲུང་དབྱང་གཞུང་གིས་ཐག་གཅོད་བྱེད་དགོས་ཡ་དེ་རྐྱང་རྐྱང་ད་དྲིལ་བསྒྲགས་བྱས་བསྡད་ཡོད་དེ་རེད་ད་ལོ་གསར་དང་དུས་ཚོད་སྐབས་སུ་དེ་འདྲ་ལས་འགུལ་སྤེལ་དགོས་ཡ་དེ་ད་རྒྱ་ནག་དམར་ཤོག་གཞུང་གི་སྲོལ་རྒྱུན་འདྲ་བོ་ཅིག་ཆགས་བསྡད་ཡོད་རེད་ཁོ་ས་གནས་ག་ས་ག་བ་ཡིན་ན་དཔེ་ལོ་གསར་གི་དུས་སྐབས་ལ་ཨ་ནི་ཅིག་ས་གནས་གི་དཔོན་པོ་ཡིན་ན་འདྲ་དབུས་དབུས་གཞུང་གི་དཔོན་པོ་དེ་ཚོ་ས་གནས་ས་ཐོག་ལ་སོང་ནས་ཞེ་པོ་ཅིག་མི་མང་ལ་ཤ་ཚ་གི་ཡོད་ཡ་གི་རྣམ་འགྱུར་ཅིག་སྟོན་ནས་འདི་ད་མི་མང་ལ་ཁྱབ་བསྒྲགས་བྱེད་ཡག་དམིགས་ཡུལ་རང་རེད་དེ་ནི་གང་ལ་ད་བོད་ཀྱི་དགོན་སྡེ་དེ་ཚོ་ལ་ཡང་དེ་འདྲ་གོ་ཁེབས་ཟེར་ནས་ལུས་ཚད་ལ་ཚད་འབྲེལ་བྱེད་ཀྱི་ཡོད་ཟེར་ཡ་དོན་དམ་པར་ཨ་ནི་ཆབ་སྲིད་ཀྱི་ལས་འགུལ་སྤེལ་ཡ་དང་ཨ་ནི་དགོན་པ་ནང་ལོགས་ལ། ཅིག་དགོན་པ་གྱི་ཉིན་རེའི་འཚོ་བ་ཡན་ཆད་ནས་ཨ་ནི་དགོན་པ་གྱི་ད་ཆོས་ལུགས་ཀྱི་མཛད་སྒོ་ཚང་མ་ལ་ཐེ་གཏོགས་བྱེད་ཡ་དང་ཨ་ནི་འཇིགས་སྣང་སྐྱེ་ཡ་ལ་སོགས་པ་ད་དེ་གྱི་དམིགས་ཡུལ་དེ་རྡོག་རྡོག་དེ་ཨ་ནི་དགོན་པ་དེ་ཚོ་ནང་ལོགས་ཚོད་འཛིན་བྱེད་ཡ་དང་དགོན་པ་གྱི་ནུས་སྟོབས་དང་དགོན་པ་གྱི་ནུས་པ་དེ་བོད་ཀྱི་སྤྱི་ཚོགས་ནང་ལ་ཡོད་ཡ་དེ་རྩ་མེད་བཟོ་ཡ། ད་དེ་ཁོ་རང་ཚོ་གི་དམིགས་ཡུལ་རེད་ལ། དེ་ནི་རྒྱ་ནག་གཞུང་གིས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་ཏཱ་ལའི་རུ་ཚོགས་ཀྱི་ཁ་བྲལ་གྱི་ལས་འགུལ་ལ་འཐབ་རྩོད་མཛད་དགོས་པ་དང། བོད་ནང་བརྟན་ལྷིང་སྲུང་སྐྱོབ་མཛད་དགོས་པ་སོགས་བཤད་དེ་རྒྱ་ནག་གཞུང་གིས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཚན་སྨད་ཞུ་བཞིན་དུ་ཕྱོགས་གཞན་ནས་རྒྱ་ནག་གཞུང་གིས་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་མ་འོངས་ཡང་སྲིད་བསྐོ་བཞག་གནང་རྒྱུའི་བདག་དབང་དེ་ཡང། ཆོས་ཁས་མི་ལེན་པའི་རྒྱ་ནག་དམར་པོའི་གཞུང་ལ་ཡོད་ལུགས་བཤད་བཞིན་པའི་གནས་ཚུལ་དེ་དགོངས་ཚུལ་གང་ཡོད་སྐོར་རྒྱ་ནག་དང་བོད་ཀྱི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུས་སྐབས་སུ། ཁོང་གིས་རྒྱ་ནག་གཞུང་གིས་བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་པཎ་ཆེན་སྐུ་གོང་མའི་ཡང་སྲིད་ལ་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཉི་མ་མཆོག་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་ངོས་འཛིན་མཛད་ནས་ཉིན་གསུམ་གྱི་རྗེས་ནས་དགུང་གྲངས་དྲུག་ལ་ཕེབས་པའི་སྐབས་ནས་རྒྱ་ནག་གཞུང་གིས་བཙན་ཁྲིད་ཀྱིས་གར་སོང་ཆ་མེད་གྱུར་ཡོད་པ་དང་རྒྱ་ནག་གཞུང་གིས་རྒྱལ་མཚན་ནོར་བུ་ཟེར་བ་ལ་པཎ་ཆེན་སྐུ་གོང་མའི་ཡང་སྲིད་ཡིན་ཟེར་ནས་རྒྱ་ནག་གཞུང་གིས་བཙན་དབང་གིས་བསྐོ་བཞག་འཚལ་ཏེ་ད་ཆ་ཁོང་ལ་རྒྱ་ནག་གི་ཆབ་སྲིད་ཀྱི་ལག་ཆ་ལ་བེད་སྤྱོད་གཏོང་བཞིན་ཡོད་པ་བཞིན་དུ་མ་འོངས་པ་ལ་ཡང་རྒྱ་ནག་གཞུང་གིས་གོང་ས་རྒྱལ་བ་རིན་པོ་ཆེའི་སྐུའི་ཡང་སྲིད་བསྐོ་བཞག་འཚལ་བའི་དམིགས་ཡུལ་འཛིན་བཞིན་ཡིན་པ་དང། དེ་བཞིན་རྒྱ་ནག་དམར་ཤོག་གཞུང་གིས་ལོ་རྒྱུས་རྫུན་མ་བཟོས་ཏེ་དྲིལ་བསྒྲགས་འཚལ་བཞིན་ཡོད་ཀྱང་དེ་ལ་ལོ་རྒྱུས་ཀྱི་བདེན་དཔང་དང་ཁུངས་ལུང་མེད་པ་ལ་བརྟེན་ནས་ད་ཆ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཀྱང་ངོས་ལེན་འཚལ་བཞིན་མེད་པར་འགྲེལ་བརྗོད་གནང་དགོས། ད་རྒྱ་ནག་དམར་ཤོག་ཟེར་བ་དེ་ཡི་དམིགས་ཡུལ་དེ་གསལ་བོ་རེད་བ་ད་མ་འོངས་པ་ལ་ཨ་ནི་ཁོ་རང་ད་པཎ་ཆེན་རིན་པོ་ཆེ་གི་ཡང་སྲིད་ཡིན་ཟེར་ཡ་ཁོ་རང་ཚོ་གི་ད་བལ་དེ་ཁྲིམས་འགལ་གྱི་འཛམ་གླིང་གི་དུས་སུ་ཅིག་གིས་ཁས་མི་ལེན་ཡ་དེ་འདྲ་ཅིག་ནི་ཁོ་རང་ཚོའི་བཙན་དང་དབང་གི་དབང་ཆ་ལ་བརྟེན་ནས་ནི་ད་ངོས་འཛིན་བྱས་ཡོད་ཟེར་བར་བྱ་ཟེར་བ་རེད་བ། ད་དེའི་བེད་སྤྱོད་ཀྱིས་ནི་བོད་ནང་ལོགས་ལ་ཞུགས་བེད་སྤྱོད་བྱས་ཡོད་རེད་བ། དེ་འདི་གང་ལ་ད་ད་ལྟ་ཡར་མུ་ཅིག་གིས་ཡང་སྲིད་སྐོར་ལ་ཁོ་ཚོས་དཔེ་གསལ་བོ་ཅིག་ནི་ད་གཞུང་འབྲེལ་གྱིས་ད་ཁ་ཆུ་ཅིག་གཏམ་བཤད་མང་བོ་སྤེལ་ཡོད་རེད་བ། དེ་གི་དམིགས་ཡུལ་དེ་གི་ཆེད་དུ་ད་ཉིས་སྟོང་ཕལ་ཆེར་ཉིས་སྟོང་བདུན་ཡིན་བསམ་སོང་དེ་ནི་ད་ཡང་སྲིད་ངོས་འཛིན་གྱི་ཅིག། ཁྲིམས་འདྲ་བོ་ཟེར་ན་འདྲ་བྱེད་ཐབས་ཟེར་ན་འདྲ་དེ་ཁོ་ཚོས་སྤེལ་ཡོད་པ་རེད་དེ་འདི་གང་ལ་ད་ད་བར་དུ་ད་ནི་ཁོ་ཚོས་ཡང་སྲིད་སྐོར་དེ་དག་ཡང་དང་ཡང་དུ་ཁྱབ་བསྒྲགས་བྱེད་ཀྱི་ཡོད་པ་རེད་ད་དོན་དམ་པར་ཉེ་བའི་ལོ་ཁ་ཤས་ནང་ལོགས་ལ་ནི་རྒྱ་གི་མཁས་པ་དེ་ཚོ་གི་ད་ལོ་རྒྱུས་སྨྲ་བ་དེ་ཚོས་ཞིབ་འཇུག་བྱེད་ཡོང་དེ་གང་ལ་ད་ལྟ་རྒྱ་ནག་དམར་ཤོག་གཞུང་གིས་ཡང་སྲིད་ངོས་འཛིན་བྱེད་ཡག་གི་ཡོད་ད་རྒྱུ་མཚན་ཟེར་ན་འདྲ་ཁོང་དེ་ཟ་དེ་མན་ཇུའི་སྐབས་ཀྱི་ཡིག་ཆ་གཅིག་ཡོད་རེད་ཨ་ནི་དེ་ཡིན་སྲིད་དགོས་རེད་ད། ལོ་རྒྱུས་སྨྲ་བ་དེ་ཚོས་ཉམས་ཞིབ་བྱས་སོང་དེའི་སྒང་ལ། མན་ཇུའི་སྐབས་ལ་དེ་འདྲ་ཡིག་ཆ་གཅིག་མེད་པ་ཡང་སྲིད་ངོས་འཛིན་གྱི་དོན་སྐོར་ལ། མེད་པ། གསེར་བུམ་དཀྲུག་ཡག་གི་དེ་རྫུན་མ་ཡིན་པ། རྫུན་མ་གི་ཡིག་ཆ་དེ་ཡང་རྒྱ་ནག་དམར་ཤོག་གཞུང་གིས་བཟོས་རྒྱུ་ཡིན་པ། ད་དེ་ཚོའི་ཞིབ་འཇུག་བྱས་ནས་གྲུབ་འབྲས་ཐོན་ནས་འཛམ་གླིང་ལ་བསྒྲགས་འགྲོ་དུས་གང་ལ་ད་རྒྱ་ནག་གཞུང་གི་ལྷག་པར་དུ་ཅིག་ཡང་སྲིད་གི་སྐོར་དེ་ད་ཡང་དང་བསྐྱར་དུ་དགོན་པ་ཚོགས་འདུ་ལ་སོགས་བསྐོངས་ནས་ད་རྡོག་རྡོག་མ་འོངས་པ་ན་ང་ཚོ་གི་ཡང་སྲིད་ཅིག་ངོས་འཛིན་བྱེད་ཡ་ཡིན་ན་ཐེངས་གཉིས་ལན་གཅིག་དགོས་ཟེར་ཡ་གི་དེ་འདྲ་གི་གི་ད་དམིགས་ཡུལ་སེམས་ནས་ད་ཅིག་དགོན་སྡེ་ཁག་ལ་གནོན་ཤུགས་སྤྲད་ནས་ཨ་ནི་དེ་འདྲ་བྱེད་གི་ཡོད་ཡ་དེ་གསལ་བོ་རེད་ད་དེ་མི་གི་ཀུན་སྤྱོད་དང་འཛམ་གླིང་གི་འགྲོ་སྟངས་དང་རྩ་བ་ནས་འགལ་འགྲོ་བ་རེད་ད་རྒྱ་ནག་དམར་ཤོག་ཟེར་ཡ་དེའི་གི་གནས་ལུགས་མ་བརྩི་མཁན་དང་རྒྱུ་འབྲས་མ་བརྩི་མཁན་དང་ཅིག་བརྩེ་བ་དང། དེ་འདྲ་མེད་པའི་གཞུང་གཅིག་ཡིན་དུས་གང་ལ། ད་དེ་གི་བྱེད་སྟངས་དེ་གིས་ཅིག་ཁོ་རང་གི་དམིགས་ཡུལ་དེ་ག་རེ་ཡིན་པ་གསལ་བོ་འཛམ་བུ་གླིང་ལ་བསྟན་ཡོད་པ་རེད་དེ་འདྲའི་གང་ལ། ད་ཨ་མི་རི་ཀའི་གཞུང་གཙོས་བྱས་ནས་ཨ་ནི་ཡུ་རོབ་ལ་སོགས་པ། ད་ག་ནང་བཞིན་གཅིག་འཛམ་གླིང་གི་ནང་པ་གི་ཚོགས་པ་དང་སྒྲིག་འཛུགས་དེ་ཚོ་མང་པོ་གཅིག་གི་གི་ཨ་ནི་མ་འོངས་པ་ན་རྒྱལ་བ་རིན་པོ་ཆེའི་ཡང་སྲིད་དེ་ལ་ཨ་ནི་རྒྱ་ནག་དམར་ཤོག་གཞུང་གིས་ཇུས་གཏོགས་བྱེད་ཆོག་གི་མེད་ཟེར་ཡག་གི་ད་གསལ་བསྒྲགས་མང་པོ་གཅིག་སྤེལ་འགྲོ་ཡོད་རེད་དེ་འདྲའི་གང་ལ། ད་རྒྱ་ནག་གཞུང་ལ་རང་བཞིན་གྱི་གནོན་ཤུགས་གཅིག་དང་ཞེད་སྣང་གཅིག་ཡོང་གི་ཡོད་ཡ་དེ་གསལ་བོ་རེད་ལ། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡིན། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཅེས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།